དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡིག་སྐྱེལ་ས་གི་རྒྱ་དེ་འདི་རུ་ཡོད་ཡིག་སྐྱེལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི

ད་དེ་རིང་གི་ཡབ་ཡེ་ཤུ་གི་བཀའ་སློབ་དང་དཀོན་མཆོག་གི་འགྲོ་སྟངས་དེ་ཁྱེད་ཚོ་མི་མང་ཚང་མའི་གི་དོན་ལ་ཕུལ་མཁན་གི་སྐབས་ནས་ཐོག་ནས་ང་དཀོན་མཆོག་ལ་སྨོན་ལམ་གཅིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་ངེད་ཀྱི་སྨོན་ལམ་དང་བྱ་བའི་གི་དོན་ལ་ཁྱེད་ཚོའི་གི་ང་ལ་རོགས་རམ་གནང་རོགས་རམ་བྱེད་ང་ཁྱེད་ཚོའི་གི་འགྲོ་སྟངས་དེ།

ཕུལ་བ་དང། ཁྱོད་ཅག་གིས་བསྐུར་བ་རྣམས་དགོས་པ་ཡི་གེ་ཡིན་ཁྱོད་ཅག་ནི་ངེད་ཀྱི་གི་ཡི་གེ་ངེད་ཀྱི་ཡིག་ཏུ་བྲིས་ཏེ་མི་ཐམས་ཅད་ཀྱིས་གོ་ཞིང་ཀློག་པ་དེ་ཡིན། ཁྱོད་ཅག་ནི་མཱ་ཤི་ཀ་ཡི་ཡི་གེ་ངེད་ཀྱིས་ཞབས་ཏོག་བྱས་ཏེ་སྣག་ཚ་མེད་པར་དཀོན་མཆོག་གསོན་པོ་ཡི་ཐུགས།

ནུས་པ་མེད་ཀྱི། ཅི་ཡང་རང་རྒྱུད་ནས་འབྱུང་བ་བསམ་པར་མི་ནུས་ཀྱང། ངེད་ཀྱི་ནུས་པ་དེ་དཀོན་མཆོག་ནས་འབྱུང་ངོ། ཁོང་གིས་ཀྱང་དེ་རྣམས་ཞལ་ཆད་གསར་པའི་ཞབས་ཏོག་བྱེད་ནུས་པར་མཛད་དོ། དེ་ནི་ཡི་གེ་ཡི་ཞབས་ཏོག་མ་ཡིན་གྱི། སེམས་ཀྱི་ཡི་ཞབས་སེམས། ཡིག་གི་ཞབས་ཏོག་ཡིན་ནོ། ཡི་གེ་གི་ནུས་པ་ནི་གསོད་པ། སེམས་ཀྱི་ནུས་པ་ནི་གསོན་པོར་བྱེད་པའི་གི་ནུས་པའོ། ཡང། མོ་ཤེ་ཡི་གདོང་ནི་གཟི་བྱིན་ཅན་དུ་གྱུར་པས་གཟི་བྱིན་དེ་མི་རྟག་པ་ཡིན་ཀྱང་ཡིས་ར་ཨེལ་པ་རྣམས་ཁོ་ཡི་གདོང་ལ་བརྟན་པོ།

ལྷག་པར་གཟི་བྱིན་ཆེན་པོ་ཡིན་པར་ངེས་སོ། བདེན་པར་གཟི་བྱིན་བཅས་བྱ་བ་ནི་གཟི་བྱིན་ལྷག་པར་ཡོང་བ་འདི་ཡི་རྐྱེན་གྱི་གི་རྣམ་ཐར་པ་འདི་ལ། གཟི་བྱིན་བཅས་བཅོས་པ་མ་ཡིན་ནོ། འཇིག་པར་འགྱུར་བ་དེ་གཟི་བྱིན་ཡོད་པ་ཡིན་ན། གནས་པར་འགྱུར་བ་དེ་ནི་ཤིན་ཏུ་ལྷག་པར་གཟི་བྱིན་དང། མངོན་པའོ། ད་དེ་ལྟ་བུའི་རེ་བ་ཞིག་ངེད་རྣམས་ལ་ཡོད་པས། ང་ཚོས་སྙིང་སྟོབས་ཆེན་པོས་གི་གཏམ་སྨྲས་ཤིང། ཡང་ར་སེལ་བ་རྣམས་ཀྱིས་མི་རྟག་པ་དེ་ཡི། ཐ་མ་ལ་བརྟན་པོར་མི་ལྟ་བའི་གི་ཕྱིར་མི་ཤིག་རང་གི་གདོང་ལ་ཁེབས་གཡོགས་པ་ལྟར་མི་བྱེད་དོ། འོན་ཀྱང་དེ་དག་གི་སེམས།

ནམ་མི་ཞིག་གཙོ་བོ་ཡི་ཕྱོགས་སུ་སེམས་རྒྱུན་གྱུར་ན། ཁེབས་དེ་འཐས་པར་འགྱུར་རོ། གཙོ་བོ་ཐུགས་ཉིད་ལགས་ཡང་ག་རུ་གཙོ་བོ་ཡི་ཐུགས་ཉིད་བཞུགས་པ་དེ་ན་ཐར་པ་ཡོད་དོ་ང་ཚོ་ཡི་ཐམས་ཅད་གདོང་ཁེབས་མེད་པར་གཙོ་བོ་ཡི་རྗེས་གཅིག་མེ་ལོང་དུ་ལྟ་བུ་རུ་མཐོང་སྟེ་ཅོག་པུ་ཐུགས་ཉིད་ལག་པས་གད་ཅིག་གཟི་ཅན་ནང་གསེས་བཞིན་དུ་སྐོང་པ་འདི་སྙིང་དུ་གྲུབ་པར་མཛད་དོ། དེ་བས་ན་ངེད་ཀྱིས་གི་ཐུགས་རྗེ་ཐོབ་པ་བཞིན་དུ་ལས་ཆེན་འདི་ཐོབ་པས་སྙིང་མི་གི་ཆུང་ངོ། འོན་ཀྱང་ངེད་རྣམས་ཀྱིས་ངོ་མཚར་བའི་གི་གསང་བ་སྤངས་ནས།

འཕྲིན་བཟང་པོ་ཡི་འོད། ཁོ་རྣམས་ལ་མི་སྣང་ངོ། ངེད་ཀྱིས་རང་མི་སྒྲོག་པ་གྱིས་མ་ཤི་ཀ་ཡེ་ཤུ་གཙོ་བོ་ལགས་པ་དང་ངེད་རང་ཡེ་ཤུ་ཡི་ཕྱིར་ཁྱེད་ཅག་གི་བྲན་པོ་ལ་ཡིན་པར་བསྒྲག་གོ་ཡོད་དཀོན་མཆོག་གིས་མུན་པའི་གི་ནང་ནས་འོད་ཤར་བར་འགྱུར་ཅིག་གསུངས་པ་འདི་ངེད་རྣམས་ཀྱི་སྙིང་སྙིང་གི་ནང་ནས་སྣང་བ།

ཁྱེད་ཚོ་མི་མང་གིས་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། radio ནས་མི་མང་ཚང་མས་ཀྱི་བར་ལ་སྲིང།

འཕྲོ་བརླག་འགྲོ་གི་མེད་པ་ནི་ཁྱེད་རང་གིས་བྱེད་ཀྱི་ཡོད་རེད། ཡེ་ཤུ་གིས་ཁོང་གི་སློབ་མ་ཚོར་གསུངས་པ་རེད་ཁྱེད་རང་གིས་ང་བདམས་པ་བདམས་མ་སོང་ངས་ཁྱེད་ཚོ་བདམས་པ་ཡིན། ངས་ཁྱེད་ཚོ་ལ་ལས་ཀ་འདི་བྱེད་རྒྱུ་སྤྲད་པ་ཡིན། འབྲས་བུ་ཡོང་བ་བཟོ་དགོས་འབྲས་བུ་དེ། མུ་མཐུད་ནང་ཡོང་བ་བཟོ་དགོས་དེ་ནས་ཁྱེད་རང་གིས་ང་ཡི་མིང་ནས་ག་རེ་ཞུས་ན་ཡབ་ཀྱིས་གནང་གི་རེད་དེ་ང་ཡི་བཀའ་ཡིན་གཅིག་གིས་གཅིག་ལ་གཅེས་པ་བྱེད་དགོས་གལ་སྲིད་འཛམ་བུ་གླིང་གི་མི་ཚོས་ཁྱེད་རང་ལ་སྡང་པོ་བྱས་ན་དེ་སྔོན་ལ་དང་པོ་ང་ལ་སྡང་པོ་གི་བྱེད་ཀྱི་ཡོད་པ་དེ་འདྲ་དེ་དྲན་པ་བྱས་གལ་སྲིད། ཁྱེད་རང་འཛམ་བུ་གླིང་གི་མི་གཅིག་ཡིན་ན། དེ་རང་དེས་རང་གི་མི་ཚོ་ལ་བརྩེ་བ་བྱེད་པ་ནང་བཞིན། ཁྱེད་རང་ལ་བྱེད་ཀྱི་རེད། ཡིན་ན་ངས་ཁྱེད་རང་འཛམ་བུ་གླིང་འདི་ནས་བདམས་པ་ཡིན། དེ་འདྲ་ཡིན་ཙང་ཁྱེད་རང་འཛམ་བུ་གླིང་འདི་ཡི་ཁོངས་གཏོགས་ཀྱི་མི་མ་རེད།

དམ་པའི་གི་ཐུགས་ཀྱི་གཟི་བྱིན་ནི་ཁྱེད་རང་མཉམ་དུ་ཡོད་རེད། དེ་ནི་དཀོན་མཆོག་གི་ཐུགས་རེད། དཀོན་མཆོག་གིས་ཁྱེད་རང་ལ་རོགས་པ། དགོས་པ། དགོས་ཡག་དེ་ཕུན་སུམ་ཚོགས་པ། གནང་ཐུབ་ཀྱི་རེད་དེ་འདྲ་ཡིན་ཙང་ཁྱེད་རང་ལ་ག་རེ་ཡིན་ཡང་དད་པ། ངན་ཡོད་པ་ཡོང་གི་རེད་དེ་མ་ཚད་ཁྱེད་རང་ལ་ལས་ཀ།